ལྡན་དེའི་ཚེས་ཉི་ཤུ་རྩ་བཞི་ཉིན་ཨ་མེ་རི་ཁའི་མངའ་སྡེ་ལྷོ་ཀེ་རོ་ལི་ནའི་ནང་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་གཉིས་ཀྱི་ནང་ནས་མངའ་སྡེའི་སྤྱི་ཁྱབ་ཟུར་པ་ལྕམ་ནེ་ཀི་ཧེ་ལི་ལས་སྲིད་འཛིན་ཟུར་པ་སྐུ་ཞབས་ཏྲོ་ནལ་ཀྲམ་ལ་མི་དམངས་ཀྱི་རྒྱབ་སྐྱོར་ཆེ་བ་ཐོབ་སྟེ་ཚོགས་པའི་སྲིད་འཛིན་གྱི་མི་འགྲོར་ངེས་རྒྱུའི་རེ་བ་དེ་ཆེ་རུ་སོང་ཡོད་འདུག་དེ་ཡང་སྲིད་ཟུར་ཀྲམ་ལ་རྒྱབ་སྐྱོར་མི་ཞུ་མཁན་སྤྱི་མཐུན་ཚོགས་པའི་འཐུས་མི་ཁག་ཅིག་ལ་རང་གི་ཚོགས་པའི་ནང་ད་ཆ་སྔར་རྒྱུན་ནང་ལྟར་གྱི་ཆེ་མཐོང་དང་རྒྱབ་སྐྱོར་ཞུ་མཁན་ཨ་ཡོད་སྙམ་པའི་སྣང་ཚུལ་ཞིག་ཡོང་གི་ཡོད་པ་མ་ཟད་སྤྱི་མཐུན་ཚོགས་པ་ནང་ཁུལ་དུ་ཡང་སྲིད་ཟུར་ཀྲམ་གྱིས Make America Great ནམ་ཨ་མི་རི་ཀ་རྣམ་པ་རྒྱས་པར་ཤོག་ཟེར་བའི་གཏམ་བཤད་དེ་མ་གནང་བའི་གོང་དུ་གཅིག་སྒྲིལ་ཡོད་པའི་གནས་སྟངས་དེར་སླེབས་ཀྱི་ཡོད་མེད་ལ་ཡང་ཐེ་ཚོམ་ཞིག་ཡོང་གི་ཡོད་པ་རེད། དཔེར་ན་ཉེ་ཆར་ལྷོ་ཀེ་རོ་ལི་ནའི་ནང་ལྕམ་ནི་ཀི་ཧེ་ལེ་ལ་རྒྱབ་སྐྱོར་ཞུ་མཁན་རང་ལོ་དྲུག་ཅུ་རེ་ལྔ་ཡིན་པ་རྒས་ཡོལ་བ་སྐུ་ཞབས Ken Bletcher ཟེར་བ་དེ་ཡིས་བརྗོད་པར་བྱས་ན། སྲིད་འཛིན་འོས་བསྡུའི་ནང་སྤྱི་མཐུན་ཚོགས་པར་ད་བར་འོས་ཤོག་བླུགས་རྒྱུར་བསམ་བློ་གཉིས་པ་ཞིག་མ་བཏང་བར་བླུགས་རྐྱང་བྱས་པ་ཡིན། ཡིན་ནས་སྤྱི་མཐུན་ཚོགས་པའི་ཆབ་སྲིད་ཀྱི་ཁོར་ཡུག་དང་ལྟ་བ་ལངས་ཕྱོགས་ཁག་ལ་འགྱུར་བ་ཞིག་ཡོང་གི་ཡོད་པ་དེ་རྟོགས་ནས་ད་ཆ་ཚོགས་པའི་ནང་ལྟ་བ་ལངས་ཕྱོགས་དེ་དང་གཅིག་མཚུངས་ཡོང་དཀའ་བ་ཞིག་ཏུ་གྱུར་ཡོད་ལ། ངོས་རང་སྤྱི་མཐུན་ཚོགས་པའི་ཚོགས་མི་རྒན་གྲས་ཤིག་ཡིན་པའི་ཆ་ནས་སྲིད་འཛིན་ཟུར་པ་སྐུ་ཞབས་རོ་ནལ་རི་གྷན་དམ་པ་དེ་བསྐྱར་ལོག་ཕེབས་ནས་ཚོགས་པའི་ཆབ་སྲིད་ཀྱི་གནས་སྟངས་འདིར་བཟང་ཕྱོགས་ཀྱི་འགྱུར་བ་ཞིག་བཏང་ཐུབ་པ་ཡིན་ན་སྙམ་པའི་རེ་བ་ཞིག་ཞུ་གི་ཡོད། སྲིད་ཟུར་ཀྲམ་གྱི་གཏམ་བཤད་གནང་སྟངས་ལ་ཡིད་མ་རངས་བར་ལྷོ་ཀེ་རོ་ལི་ནའི་གྲོང་ཁྱེར George Town ནང་ལྕམ་ནེ་ཀི་ཧེ་ལེ་ལ་རྒྱབ་སྐྱོར་ཞུ་བར་ཡོང་བ་ཡིན་ཞེས་བཤད་ཡོད་འདུག་འོན་ཀྱང་ད་ཆ་སྲིད་ཟུར་ཀྲམ་ལ་སྤྱི་མཐུན་ཚོགས་པའི་སྲིད་འཛིན་མི་འགྲོར་ངེས་རྒྱུའི་རེ་བ་ཆེ་བར་གྱུར་ཡོད་པ་སོང་ཙང་འདི་ལོ་སྲིད་འཛིན་གྱི་འོས་བསྡུའི་ནང་ཚོགས་པ་མིང་མེད་ཞིག་ལ་འོས་ཤོག་འཕང་དགོས་མིན་ནམ་སྙམ་པའི་ཚོར་བ་ཞིག་ཡོང་གི་འདུག་ཞེས་བཤད་ཡོད་པ་རེད། གསར་འགོད་པས་ལྕམ་ཧེ་ལི་ལ་རྒྱབ་སྐྱོར་ཞུ་མཁན་མི་གྲངས་བཅོ་ལྔ་ཙམ་ཞིག་ལ་དྲི་ཞིབ་བྱས་པའི་ནང་ནས་མི་དྲུག་གིས་རིང་མིན་འདི་ལོ་སྤྱི་ཟླ་བཅུ་གཅིག་པའི་ནང་སྲིད་འཛིན་གྱི་འོས་བསྡུའི་སྐབས་སུ་སྲིད་ཟུར་ཀྲམ་དང་ད་ལྟའི་སྲིད་འཛིན་སྐུ་ཞབས་ཇོ་སྦའི་ཏན་གཉིས་ཀར་འོས་ཤོག་མ་འཕངས་བར་འོས་མི་གསུམ་པ་ཞིག་ལ་འོས་ཤོག་བླུགས་རྩིས་ཡོད་ཅེས་དང་ཡང་མི་བཞི་ཡིས་སྲིད་འཛིན་ཀྲམ་ལ་སྤྱི་མཐུན་ཚོགས་པའི་ལངས་ཕྱོགས་ཡོད་པའི་ཆ་ནས་ཁོང་ལ་རྒྱབ་སྐྱོར་ཞུ་རྒྱུ་ཡིན་ཞེས་བཤད་ཡོད་པ་ནང་ལྟར་ཡང་མི་བཞི་ཡིས་སྲིད་ཟུར་ཀྲམ་སྲིད་འཛིན་ལ་འོས་བབ་མེད་པའི་ཆ་ནས་ད་ལྟའི་སྲིད་འཛིན་སྐུ་ཞབས་ཇོ་སྦའི་ཏན་ལ་རྒྱབ་སྐྱོར་ཞུ་གི་ཡིན་ཞེས་བརྗོད་ཡོད་པ་ནང་ལྟར་མི་གཅིག་གིས་ད་ལྟ་འོས་ཤོག་སུ་ལ་འཕང་དགོས་མིན་དེ་ཞུ་ཚོད་ཐིག་གི་མི་འདུག་ཞེས་བརྗོད་ཡོད་འདུག་དེང་གི་ཆར་སྲིད་ཟུར་ཀྲམ་གྱིས་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་ཐམ་པའི་སྲིད་འཛིན་གྱི་འོས་བསྡུའི་ནང་ཁོང་ལ་རྒྱལ་ཁ་སོན་ཡོད་ལུགས་ཀྱི་གཏམ་བཤད་གནང་བ་དེ་དག་དང་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་དང་པོའི་ཚེས་དྲུག་ཉིན་མོ་ཨ་མེ་རི་ཀའི་གྲོས་ཚོགས་ལ་གཏོར་རྒོལ་བྱེད་དུ་བཅུག་པའི་གནང་སྟངས་དེ་དག་གིས་སྤྱི་མཐུན་ཚོགས་པ་ནང་ཁུལ་དུ་བློ་ཕམ་སྒོ་ནས་བློ་སྒྱུར་བྱེད་མཁན་མང་པོ་བྱུང་ཡོད་པ་དེ་དག་གིས་འདི་ལོ་སྤྱི་ཟླ་བཅུ་གཅིག་པའི་ནང་སྲིད་འཛིན་འོས་བསྡུའི་དངོས་གཞིའི་སྐབས་སུ་སྲིད་ཟུར་ཏྲམ་རང་ཉིད་ལ་ལས་ཐོག་སྲིད་འཛིན་སྐུ་ཞབས་ཇོ་བྷའི་ཏན་ལྷན་དུ་བསྐྱར་དུ་འགྲན་རྩོད་གནང་བའི་སྐབས་སུ་འགོག་རྐྱེན་ཡོང་སྲིད་པའི་ཉེན་ཁ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད། མ་འོངས་པའི་ཨ་མི་རི་ཀའི་སྲིད་འཛིན་འོས་བསྡུའི་གནད་དོན་ཐོག། སུ་ཧྥོག་ཡུ་ནི་ཝུར་སི་ཏི་ཡི་ཞིབ་འཇུག་ལྟེ་གནས་ཁང་གིས་ཉམས་ཞིབ་བྱས་པའི་སྙན་ཐོ་དེ་ཡུ་ཨེ་སི་ཨེ་ཀྲུའུ་ཏེའི་གསར་ཤོག་ནང་འདོན་སྤེལ་བྱས་པ་དེའི་ནང། ལྕམ་ནི་ཀི་ཧེ་ལེ་ལ་རྒྱབ་སྐྱོར་བྱེད་མཁན་གྲས་ནས་སྤྱི་མཐུན་ཚོགས་མི་ཁག་དང་ཚོགས་པ་སུ་ཞིག་གི་ཁོངས་གཏོགས་མ་ཡིན་པར་རང་དབང་ཡོད་པ་གཉིས་ཀའི་ནང་མང་པོས་སྲིད་འཛིན་ཀྲམ་ལ་འོས་ཤོག་འཕང་རྩིས་མེད་པའི་སྐོར་དང་འདེམས་ཀ་ཡོད་པ་ཡིན་ན་ལས་ཐོག་སྲིད་འཛིན་སྐུ་ཞབས་ཇོ་བྷའི་ཏན་ལ་བླུག་གི་ཡིན་ཞེས་བརྗོད་མཁན་ཡང་བྱུང་ཡོད་འདུག། དེ་བཞིན Reuters གསར་ཤོག་གིས་སྤྱི་ཟླ་དང་པོའི་ནང་མི་མང་གི་བསམ་ཚུལ་བསྡུ་ལེན་བྱས་པའི་གྲུབ་འབྲས་ནང་དྲི་ཞིབ་བྱེད་ཡུལ་བརྒྱ་ཆ་བཅོ་བརྒྱད་ཙམ་ཞིག་གིས་འདེམས་ཀ་ཡོད་པ་ཡིན་ཚེ་སྲིད་འཛིན Biden དང་སྲིད་ཟུར Trump གཉིས་ཀར་འོས་ཤོག་འཕང་རྩིས་མེད་ཅེས་བཤད་ཡོད་འདུག་ཡང་སྨན་གྱི་ཚོང་ལས་གཉེར་མཁན David Cyr ཟེར་བ་ཞིག་གིས་བརྗོད་པར་བྱས་ན། འོས་བསྡུའི་གྲུབ་འབྲས་ཁག་ལ་ཁས་ལེན་མི་བྱེད་མཁན་མི་ཞིག་ལ་རྒྱབ་སྐྱོར་ཞུ་རྩིས་མེད། ད་ཡིན་ན་སྲིད་འཛིན Trump གྱི་གནང་སྟངས་ཁག་འགྲིག་ཐག་ཆོད་སོང་ཞེས་བཤད་ནས་ཁོང་ལ་རྒྱབ་སྐྱོར་གྱི་འོས་ཤོག་འཕང་རྩིས་མེད་ཅེས་བཤད་ཡོད་འདུག་གཟའ་འཁོར་འདིའི་གཟའ་མཇུག་འོས་བསྡུའི་ནང་སྲིད་ཟུར Trump གྱིས་ལྕམ Haley ལ་བརྒྱ་ཆ་ཉི་ཤུ་ཙམ་ཞིག་གི་ཐོག་ནས་ཕམ་ཉེས་བཏང་ཡོད་འདུག་ན་ཡང་གྲངས་འབོར་དེ་དག་ནི་ཚོད་དཔག་བྱས་པ་ལས་ཉུང་བ་ཞིག་ཏུ་གྱུར་ཡོད་པ་སོང་ཙང་ལྕམ Nikki Haley ཡི་གཏམ་བཤད་ནང་སྤྱི་ཟླ་བཅུ་གཅིག་པའི་ནང་སྲིད་འཛིན་གསར་པའི་འོས་བསྡུའི་འགྲན་རྩོད་ནང་སྐུ་ཞབས་ཀྲམ་ལ་སྐུ་ལས་ཡོང་སྲིད་པ་ཡིན་ཞེས་གདེང་ཚོད་ཆེན་པོའི་སྒོ་ནས་གསུངས་ཡོད་འདུག།